གསན་མཁན་རྣམ་པ་སྐུ་ཁམས་བཟང་དེ་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་འདི་ཡིན། ལས་རིམ་འདི་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་འདི་གའི་ལས་བྱེད་རིན་འཛིན་ལགས་ལྷན་དུ་བརྒྱད་ཅུ་གྱ་གྲངས་ཀྱི་ནང་བོད་ནས་ཕྲུ་གུ་མང་པོ་ཞིག་ལ་བཙན་བྱོལ་ནང་དུ་ཤེས་ཡོན་སློབ་སྦྱོང་གི་གོ་སྐབས་ཐོབ་ཡོད་ཀྱང་ནང་མི་དང་ཁ་བྲལ་བའི་དཀའ་ངལ་ཤུགས་ཆེ་བྱུང་ཡོད་པའི་སྐོར་ལ་བགྲོ་གླེང་ཞུ་གི་ཡིན། བོད་ལ་མང་པོ་གཅིག་གིས་ཕ་མ་སྤུན་ཀྱག་ཚོ་ཧ་ལམ་རྩ་བ་ཉིད་ནས་ཐུག་ཡག་གི་གོ་སྐབས་དེ་འདྲ་བྱུང་ཡོད་མ་རེད། ཉི་མ་གཅིག་མི་ཞིག་བསྡད་ཡག་གི་གོ་སྐབས་སྤྲད་ཀྱི་མི་འདུག། ད་ཨ་མ་ཐུག་འཕྲད་བྱེད་ཡག་དེ་གོ་སྐབས་མཐའ་མ་དེ་ཆགས་སོང།
བོད་ཐོག་ལ་རྒྱ་ནག་གིས་དྲག་པོའི་དམག་བཏང་སྟེ་བཙན་འཛུལ་བྱུང་བའི་རྗེས་ལ་བོད་མི་འབུམ་གཅིག་ཙམ་ཞིག་རྒྱ་གར་གྱི་ནང་བཙན་བྱོལ་དུ་འགྲོ་དགོས་བྱུང་སྟེ་གཞིས་བྱེས་གཉིས་སུ་གྱེས་ཏེ་བོད་ཀྱི་ལོ་རྒྱུས་ཀྱི་ཐོག་ལ་ནང་མི་ཁ་བྲལ་བའི་དཀའ་ངལ་ཐེངས་དང་པོ་ཞིག་བྱུང་ཡོད་པ་དང། ཡང་ཕྱིས་སུ་བརྒྱད་ཅུ་གྱ་གྲངས་ཀྱི་ནང་བོད་ནས་ཕྲུ་གུ་མང་པོ་ཞིག་ལ་བཙན་བྱོལ་བོད་གཞུང་གི་སློབ་གྲྭ་ཁག་གི་ནང་སློབ་སྦྱོང་བྱེད་རྒྱུའི་གོ་སྐབས་བྱུང་ཡོད་ཀྱང་རྒྱ་ནག་གཞུང་གི་འགྲོ་འོང་བཀག་སྡོམ་གྱི་འོག་ནང་མི་དང་ཁ་བྲལ་བའི་ལོ་རྒྱུས་ཀྱི་དཀའ་ངལ་དུམ་བུ་གཉིས་པ་ཞིག་བྱུང་ཡོད་པ་རེད།
ཀུན་བཟང་རིན་འཛིན་ལགས་ད་ཀུན་བཟང་རིན་འཛིན་ལགས་ཁྱེད་ཉིད་དཔེར་ན་བརྒྱད་ཅུ་གྱ་གྲངས་ནང་བོད་བསྐྱར་དུ་སྒོ་ཕྱེ་བའི་རྗེས་ལ་རྒྱ་གར་ནང་ལ་ཡང་སློབ་སྦྱོང་གྱི་ཆེད་དུ་བསྡད་ཡག་གི་གོ་སྐབས་བྱུང་བའི་ཁོངས་ནས་གཅིག་རེད་དོ་ཨ་ནི་ཁྱེད་རང་ད་སྐོར་རྒྱ་གར་ལ་ཕེབས་དུས་བརྒྱད་ཅུ་གྱ་བཞི་རེད་གསུང་གི་འདུག་ཨ་དེ་དུས་ཁྱེད་རང་ལོ་ག་ཚོད་ཅིག་རེད། ད་ང་བོད་ནས་ཚུར་ཡོང་བའི་སྐབས་སུ་ཡོང་ཡག་གི་ལོ་དེ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་གི་དགུན་ཁ་ཆགས་བསྡད་ཀྱི་ཡོད་རེད། དེ་དུས་ང་ལོ་བཅུ་གཅིག་བྱས་བཅུ་གཉིས་ལ་ཁ་བལྟ་བའི་དུས་ཚོད་འདྲ་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་ད་བཅུ་གཉིས་རེད་ལབ་ན་འགྲིག་གི་འདུག་ལོ་བཅུ་གཉིས་སྐབས་སུ་བོད་ནས་ཚུར་སླེབས་པ་འདྲ་པོ་ཅིག་ཆགས་ཀྱི་ཡོད་རེད། ལོ་བཅུ་གཅིག་བཅུ་གཉིས་ཟེར་དུས་ཙམ་པ་ལོ་ཆུང་ཆུང་ཞིག་རང་རེད་པ། ཨ་ནི། ཕ་མ། གཉིས་ཀ་དང་ཁ་བྲལ་ལུང་པ་ཡིན་ནའང་ད་ལྟ་བར་དུ་རྩ་བ་ནས་རྒྱུས་མེད་པའི་ལུང་པ་གཅིག་ལ་སླེབས་དུས་ཙམ་པ་ཨ་ནི་དཀའ་ངལ་ད་དེ་འདྲའི་ཕྱོགས་ནས་ད་ལྟ་བར་དུ་དྲན་གསོའི་ནང་ལ་ག་རེ་ཅིག་ཡོང་གི་འདུག། དང་པོ་འདིར་བོད་ནས་སླེབས་པ་དེ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་གི་དགུན་ཁ་ངའི་པཱ་ལགས་མཉམ་དུ་བོད་ནས་ཚུར་སླེབས་པ་རེད། དེ་ནས་ཕྱིན་ནས་ད་བོད་ལ་ད་ལྟ་བར་དུ་ཐེངས་མ་གཅིག་ཀྱང་བསྐྱོད་ཐུབ་ཡོད་མ་རེད་ཨ་ནི་ནང་མི་སྤུན་ཀྱག་ཨ་མ་ད་ཅིག་འགྲམ་ས་མཚམས་བལ་ཡུལ་དང་བོད་ཀྱི་ས་མཚམས་ལ་ཐེངས་མ་གསུམ་ཞིག་ཐུག་ཡོད་རེད། དེ་མིན་ངའི་ཨ་ཅག་ཅིག་དང་ཅོ་ཅོ་ཅིག་ཐེངས་མ་གཅིག་གཉིས་ཅིག་ས་མཚམས་ལ་ཐུག་ཡོད་རེད་དེ་མིན་ཕ་ཡུལ་ལ་ད་བོད་ཁ་བྲལ་བ་ནས་ད་ལྟ་བར་དུ་ཕ་ཡུལ་ལ་བསྐྱོད་མ་ཐུབ་པས་ད་གང་ལྟར་སྡུག་བསྔལ་ཟེར་ནའང་འདྲ་དཀའ་ངལ་འདི་གཅིག་རེད། ཨ་ནི་དེ་བཞིན་ད་ཆུང་དུས་ནས་གང་ལྟར་ནང་མི་སྤུན་ཀྱག་ཡང་མང་པོ་ཞེ་པོ་ཅིག་བོད་ལ་ཡོད་རེད་ཁོང་ཚོ་ཆ་ཚང་ཅིག་དང་ཐུག་འཕྲད་བྱེད་ཡག་གི་གོ་སྐབས་བྱུང་ཡོད་མ་རེད། འདི་གཅིག་རེད་ད། དེ་ནས་ཡང་གཅིག་ང་བོད་ནས་ཐོག་མ་ཚུར་རྒྱ་གར་ལ་ཡོང་སྟངས་ཡོང་བའི་སྐབས་ཀྱི་ཉམས་མྱོང་དང་ལོ་རྒྱུས་དེའི་སྐོར་ལ་འཁྱུག་ཙམ་ཞུས་པ་ཡིན་ན། ཐོག་མ་ང་གཅིག་བོད་ནས་ཚུར་ཡོང་བའི་སྐབས་སུ་བོད་རྒྱ་གར་ནང་ལ་སློབ་གྲྭ་ལ་བཏང་ཡས་ཀྱི་འཆར་གཞི་དང་དམིགས་ཡུལ་དེ་འདྲའི་ཕ་མ་ཚོ་ལ་དམིགས་བསལ་ཞིག་ཡོད་ས་མ་རེད་ད་ང་ཚོ་གྲོང་གསེབ་ཁུག་ཀྱོག་ལ་གནས་པའི་གི་ཁྱིམ་ཚང་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་ག་ནང་བཞིན་སྐབས་དེ་དུས་ང་ཚོའི་ཕ་ཡུལ་ནས་ད་གཙང། ངམ་རིང། གཞིས་ཀ་རྩེ་དང་ཉེ་འགྲམ་ཡོད་པའི་གི་གྲོང་གསེབ་ཅིག་རེད། ང་ཚོའི་ཕ་ཡུལ་ནས་རྒྱ་གར་ལ་ད་ལྔ་བཅུ་ང་དགུའི་གོང་ལ་བྲོས་བྱོལ་བྱེད་མཁན་གང་འཚམ་ཡོད་རེད་དེ། བརྒྱད་ཅུ་གྱ་གྲངས་ད་ཅིག་གང་ལྟར་སྒོ་མོ་ཕྱེ་བའི་རྗེས་སུ་ཡང་བོད་ནས་ཚུར་རྒྱ་གར་ལ་ཡོང་མཁན་ཞེ་དྲག་བྱུང་ཡོད་མ་རེད་ནང་མི་གཅིག་གཉིས་ཙམ་ཞིག་བྱུང་ཡོད་མ་རེད། དེ་བྱེད་དུས་ཙམ་པ་མཐོང་རྒྱ་ཐོས་རྒྱ་དེ་འདྲས་དེ་ཙམ་ཅིག་ཡོད་མ་རེད་ད་ཡིན་པ་ཡིན་ནའི་ཨ་ནི་པཱ་ལགས་གཟུགས་པོ་བདེ་བོ་མེད་པ་བྱས་དེ་འདྲས་བྱས་ནས་ད་པཱ་ལགས་ལ་པཱ་ལགས་ཅིག་ཡང་ཅིག་གང་ལྟར་ཅིག་རྒྱ་གར་དང་བལ་ཡུལ་ལ་མ་ཤི་གོང་ལ་ཅིག་གནས་མཇལ་འགྲོ་ཡས་ཀྱི་འདོད་པ་འདྲ་བོ་ཅིག་ཆེན་པོ་བྱེད་ཀྱི་ཡོད་རེད་དེ་འདྲས་ཅིག་མང་པོ་གསུངས་བསྡད་དུས་ཙམ་པ་ད་རྒྱ་གར་དང་བལ་ཡུལ་ལ་ང་ཚོ་མོ་བརྒྱབ་ཨ་ནི་རྒྱ་གར་ལ་འགྲོ་བ་ཡིན་ན་གཅིག་གང་ལྟར་ད་ལོ་ལོ་ནའི་གི་བབས་དང་ཨ་ནི་སྐབས་དེ་དུས་སྐུ་གཟུགས་ཡང་བདེ་བོ་མེད་པ་སོང་ཙང་བལ་ཡུལ་ལ་འགྲོ་ཐུབ་ན་ཡག་པོ་འདུག་ཟེར་ཡག་གི་གང་ལྟར་མོ་ལ་དེ་འདྲ་རང་ཅིག་བབས་ཡིན་ས་རེད་ཨ་ནི་པཱ་ལགས་ལ་རོགས་པ་ཅིག་དགོས་ཀྱི་ཡོད་ཙང་ང་པཱ་ལགས་མཉམ་དུ་འགྲོ་ཡ་བྱས་རེད་ད་ང་ཚོ་ཕར་ནས་ཚུར་བོད་ནས་དང་པོ་ཡོང་བའི་སྐབས་སུ་གཅིག་པཱ་ལགས་གཞུང་ཞབས་བྱས་ཨ་ནི་གཅིག་མི་དེ་འདྲས་གི་ད་གྲོང་གསེབ་ནས་ཕར་གཅིག་རྒྱ་གར་ཕྱོགས་ལ་ཐོན་པའི་གི་ད་གཅིག་ཚུར་རྒྱ་གར་དང་བལ་ཡུལ་ཕྱོགས་ལ་ཐོན་དུས་ཙམ་པ་ད་གཅིག་ཡང་ཅ་ལག་མང་པོ་ཞེ་པོ་ཅིག་འཁྱེར་ཨ་ནི་སེམས་ཅན་དེ་འདྲའི་མང་པོ་ཅིག་མཉམ་དུ་འགྲོ་དགོས་དུས་བརྩམས་པ། མཚན་དཀྱིལ་འདྲ་བོ་ཅིག་ལ་འགྲོ་བ་ཅིག་དྲན་གྱི་འདུག་གང་ལྟར། པཱ་ལགས་བྱས་ཨ་ནི་པཱ་ལགས་ཀྱི་སྤུན་ཀྱག་ཅིག་ཡོད་རེད་ཁོ་རང་པཱ་ལགས་ཀྱི་རོགས་པ་རོགས་པ་དང་སྦྲགས་ནས་གནས་མཇལ་ལ་ཕེབས་ཀྱི་ཡོད་རེད་ཨ་ནི་ང་པཱ་ལགས་ཀྱི་རོགས་པ་རང་བྱས་ནས་བོད་ནས་ཚུར་ཡོང་བ་ཅིག་ཆགས་བསྡད་ཀྱི་ཡོད་རེད་ད་ལོ་རྒྱུས་ཐོག་མའི་བོད་ནས་ཚུར་ཡོང་བའི་སྐབས་ཀྱི་ལོ་རྒྱུས་སྙིང་བསྡུས་འདྲ་བོ་ཅིག་ཞུས་པ་ཡིན་ན་དེ་རང་འདྲ་བོ་ཅིག་ཆགས་བསྡད་ཀྱི་འདུག། ད་ལྟ་བོད་ནས་རྒྱ་གར་གྱི་ནང་ལ་ཡང་དགོན་སྡེ་ཁག་ནང་སློབ་གཉེར་གནང་མཁན་ཡིན་པ་ཡིན་ནའི་རེད། སློབ་གྲྭ་ཁག་ནང་སློབ་སྦྱོང་གནང་མཁན་ཚོ་ཡིན་པ་ཡིན་ནའི་རེད། ཚང་མ་ལ་ཡང་དཀའ་ངལ་ཆེ་ཤོས་དེ་བོད་ནང་ཡོད་པའི་ནང་མི་ཚོ་ཐུག་འཕྲད་བྱེད་ཡ་བྱུང་ཡོད་མ་རེད། ད་ཡིན་ནའི་ལེ་རིན་ཆེན་ལགས་ཁྱེད་རང་ལ་ཡང་ས་མཚམས་ཀྱི་བར་དུ་ཕྱིན་རྗེས་ཨ་མ་ལགས་དང་ཐུག་འཕྲད་བྱེད་ཡག་གི་གོ་སྐབས་དེ་འདྲའི་ཐེངས་མ་གསུམ་ཙམ་ཞིག་རག་དང། ཐོག་མ་དེ་ག་དུས་རེད། ད་ཐོག་མ་དེ་དང་པོ་དེ་འདྲ་རེད་པ་སངས་ལགས། ང་ཚོ་སྔོན་མ་དགུ་བཅུ་གོ་གྲངས་ནང་འདྲ་བོ་ལ་འཛིན་གྲྭ་བཅུ་པའི་གི་རྒྱ་གར་རྒྱལ་ཡོངས་ཀྱི་ཡིག་རྒྱུགས་དེ་ཚར་ཡང་ན་ཡང་འཛིན་གྲྭ་བཅུ་གཉིས་ཀྱི་རྒྱ་གར་རྒྱལ་ཡོངས་ཀྱི་ཡིག་རྒྱུགས་ཚར་བའི་རྗེས་ལ་གུང་སེང་ཟླ་བ་གསུམ་ཙམ་ཅིག་གུང་སེང་ཅིག་ཡོད་རེད། སྐབས་དེ་དུས་ད་ལྷག་པར་དུ་སྟོད་ཁུལ་ནས་ཡོང་བའི་གི་ཅིག་ང་ཚོ་བོད་ཁྱིམ་སློབ་གྲྭ་ཁག་གི་ནང་ལོགས་ལ་བུ་ཕྲུག་མང་པོ་ཞེ་པོ་ཅིག་ཡོད་རེད། ཁོ་ཚོ་མང་པོ་ཅིག་ཡང་ཅིག་ཁུམ་བུ་གངས་ལ་བརྒྱུད་ནས་བོད་ལ་ཕ་མ་སྤུན་ཀྱག་ཐུག་ག་འགྲོ་མཁན་དེ་འདྲས་གང་འཚམ་ཞིག་བྱུང་ཡོད་རེད། ད་སློབ་ཕྲུག་དེ་འདྲས་གསུམ་བཞི་ལྔ་དེ་འདྲས་མཉམ་དུ་བྱས་ནས་བོད་རང་ལ་ཕ་མ་སྤུན་ཀྱག་ཐུག་ག་འགྲོ་མཁན་དེ་འདྲས་མང་པོ་ཞིག་བྱུང་ཡོད་རེད། ཨ་ནི་བོད་ལ་ཡོད་པའི་གི་ད་ངའི་པཱ་ལགས་གཤེགས་ཚར་བ་རེད་ཡིན་ནའི་ཨ་མ་ཡོད་རེད་ཨ་མ་གིས་མི་རིགས་ཤིག་ནི་ང་ལ་འབྲེལ་བ་ཐེངས་མ་གཅིག་གཉིས་ཤིག་ཡིག་ཐོག་ནས་འབྲེལ་བ་བྱས་མེད་ཞེས་དམིགས་བསལ་ཡོང་གི་ཡོད་མ་རེད་ཨ་ནི་ང་ཚོ་བལ་ཡུལ་ལ་ཡོད་པའི་གི་སྤུན་ཀྱག་དེ་འདྲས་ཡོད་རེད་ཁོང་ཚོ་ལ་འབྲེལ་བ་བྱས་ནས་ཨ་ནི་ད་སྐུ་ས་རིང་ཅིག་ང་གང་ལྟར་བོད་ལ་ཡོང་ཐུབ་པ་ཡིན་ན་ནང་མི་སྤུན་ཀྱག་ཚོ་ཐུག་ག་ཡོང་ཐུག་ཡས་ཀྱི་གོ་སྐབས་ཅིག་བྱུང་བ་ཡིན་ན་ཡག་པོ་ཞེ་དྲག་ཡོང་ས་རེད་ལབ་ནས་ང་རང་ལ་འདི་འདྲས་བྱས་ནས་ཡི་གེ་གཅིག་གཉིས་ཅིག་སླེབས་པ་ཞིག་དྲན་གྱི་འདུག་ཨ་ནི་སྤུན་ཀྱག་ཚོ་ལ་ཞུས་ཡོད་ས་རེད་འདི་འདྲས་བྱས་ནས་ད་ང་ཁུམ་བུ་གངས་ལ་བརྒྱུད་ནས་འགྲོ་ཡས་ཀྱི་གནས་སྟངས་ཅིག་ཆགས་ཀྱི་མི་འདུག་སྐབས་དེ་དུས་ཡང་དཀའ་ངལ་གང་འཚམ་ཅིག་ཡོད་རེད་ད་དེ་ཚོ་རོགས་པ་དེ་ཚོ་བརྟན་པོ་ཅིག་དགོས་ཀྱི་ཡོད་རེད་ནི་ཉིན་མ་མང་པོ་ཉིན་གྲངས་མང་པོ་གོམ་པ་བརྒྱབ་ནས་འགྲོ་དགོས་དུས་ཙམ་པ་ཉེན་ཁ་ཡང་ཆེན་པོ་ཞེ་པོ་ཅིག་རེད་དེ་འདི་འདྲ་བྱེད་དུས་ཙམ་པ་བལ་ཡུལ་ལ་ཡོད་པའི་ང་ཚོ་སྤུན་ཀྱག་ཚོ་གི་ད་རོགས་པ་བྱེད་པའི་ཐོག་ནས་ཨ་མ་དང་ཨ་ཅག་གཉིས་འགྲམ་ས་མཚམས་བལ་ཡུལ་དང་བོད་ཀྱི་ས་མཚམས་བར་དུ་སླེབས། ཨ་ནི་ང་འདི་ནས་འཛིན་གྲྭ་བཅུ་གཉིས་ཀྱི་ཐོག་མར་ཨ་མ་ཐུག་འཕྲད་ཡོང་ཡས་བྱུང་ཡས་དེ། ད་ཅིག་ཆིག་སྟོང་དགུ་བརྒྱ། བརྒྱད་ཅུ་གྱ་བཞི་གི་དགུན་ཁ་བོད་ནས་ཚུར་རྒྱ་གར་ལ་འབྱོར་རེད། བརྒྱད་ཅུ་གྱ་ལྔའི་དགུན་ཁ་གི་དུས་འཁོར་གྱི་སྐབས་སུ་ཨ་མ་དང་ནང་མི། ད་ཁ་ཤས་ཅིག་ཐུག་ཡས་བྱུང་རེད་དེ་རྗེས་ནས་བྱས་ནས་འཛིན་གྲྭ་བཅུ་གཉིས་བར་དུ་ད་ནང་མི་སྤུན་མཆེད་སྤུན་མཆེད་སུ་གང་ཅིག་དང་ཧ་ལམ་འབྲེལ་བ་བྱུང་ཡོད་མ་རེད་འཛིན་གྲྭ་བཅུ་གཉིས་ཀྱི་དགུན་ཁ་གི། རྒྱ་གར་རྒྱལ་ཡོངས་ཀྱི་དགུན་ཁ་ཟིན་ནས་རྒྱ་གར་རྒྱལ་ཡོངས་ཀྱི་ཡིག་རྒྱུགས་ཚར་བའི་རྗེས་སུ། ཨ་མ་ཐུག་ག་འགྲམ་ས་མཚམས་བར་དུ་འགྲོ་ཡས་བྱུང་སོང་ལགས།

ཨ་མི་རི་ཀ་ལ་མ་ཡོང་བའི་གོང་ལ་ཨ་མ་ཨ་ཅག་ཅོ་ཅོ་ཁོང་ཚོ་མཉམ་དུ་བོད་ལ་གང་ལྟར་འགྲམ་ས་མཚམས་ལ་ཐུག་ཡས་བྱུང་སོང། ཕ་མ་ཐུག་འཕྲད་བྱུང་ཡས་དེ་གཅིག་ནས་སྐལ་བ་བཟང་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་ཨ་མ་དང་སྤུན་ཀྱག་ཚོ་ད་ཨ་མ་ཐུག་འཕྲད་བྱེད་ཡས་དེ་གོ་སྐབས་མཐའ་མ་དེ་ཆགས་སོང། དེའི་རྗེས་ཀྱི་ད་ལོ་ཁ་ཤས་རྗེས་ལ་ཨ་མ་འདས་གྲོངས་སུ་གྱུར་བའི་གནས་ཚུལ་བྱུང་ཡོད་རེད། ད་སྤྱིར་བཏང་ཁྱེད་རང་རྣམ་པའི་བསླབ་གྲྭ་ནང་ལོགས་ཡིན་པ་ཡིན་ན་མདོ་སྟོད་སྨད་ཁུལ་ནས་ཡིན་པ་ནི་ལྷག་པར་དུ་ཐག་རིང་པོ་བྱས། དཀའ་ངལ་དེ་ལས་མང་བ་འཕྲད་ཚེ་བསླབ་གྲྭ་ནང་ལོགས་ལ་ཡང་ཕ་མ་མ་ཐུག་པའི་དཀའ་ངལ་དང་དེ་འདྲའི་ཡང་དམིགས་བསལ་བཤད་ཡས་ག་རེ་ག་རེ་ཡོད། ད་འདི་རེད་པ་སངས་ལགས་འདི་བཀའ་འདྲི་ཞུས་ནས་ཡག་པོ་བྱུང་སོང་ང་ཚོ་ཅིག་དཔེར་ན་ཕ་ཡུལ་ང་ཚོ་ཕ་ཡུལ་རང་ནས

ཁ་ཤས་ཅིག་གི་ཁྲོད་ལ་ད་ཆུང་དུས་ནས་ཚུར་ཕ་མ་དང་ཁ་བྲལ་ནས་རྒྱ་གར་དང་བལ་ཡུལ་ལ་བཏང་ཨ་ནི་ཕ་མ་དང་རྩ་བ་ཉིད་ནས་འབྲེལ་བ་མེད་དུས་ཙམ་པ། ང་ཚོ་ངོ་ཤེས་པ་ཁ་ཤས་ཅིག་གི་ཁྲོད་ལ་ཕ་མ་མཉམ་དུ་ཧ་ལམ་ཅིག་གང་ལྟར་ཕ་མ་ཡིན་པའི་གི་འདུ་ཤེས་དང་གང་འཚམ་ཅིག་ནི་བརྩེ་བ་དེ་ཡང་བརླག་འགྲོ་མཁན་འདྲ་པོ་འདི་ཡོང་གི་ཡོད་ས་རེད། དཔེར་ན་འདི་ངི་ང་ཕ་མ་ཨ་མ་ཐུག་ག་འགྲོ་དུས་ཙམ་པ་ང་ཚོ་ཕ་ཡུལ་ནས་རེད་ཨ་ནི་ང་ཚོ་སྤུན་ཀྱག་ཡང་འགྲོ་གི་ཡོད། ཁོ་རང་ལ་ད་ང་ཚོ་ང་ཨ་མ་ཐུག་ག་ས་མཚམས་བར་དུ་འགྲོ་གི་ཡོད་ཡི་གེ་བསྐུར་ཡས་དཔར་བསྐུར་ཡས་དེ་འདྲས་ག་རེ་ཡོད་ཡོད་པས་ལབ་ནས་སྐད་ཆ་དྲིས་དུས་ཙམ་པ། གའི་སེ་ལབ་ཀྱི་མི་འདུག་ད་ང་ལྟ་གི་ལྟ་གི་བྱེད་གི་ཟེར་རོགས་བྱེད་མེད་ཞིག་གའི་སེ་ལབ་ཀྱི་མི་འདུག་ཨ་ནི་ཐེངས་མ་གཉིས་པར་འགྲོ་བའི་སྐབས་སུ་ཡང་དེ་འདྲས་མི་གཅིག་གཉིས་ཅིག་ལ་སྐད་ཆ་དྲིས། ད་འདི་གང་ལྟར། ཅིག་ང་ཚོ་བཙན་བྱོལ་ལ་ཁ་གྱར་བའི་གི་ད་ང་ཚོ་ཆུང་དུས་ནས་ཕ་མ་སྤུན་ཀྱག་དང་ཁ་བྲལ། དེའི་རྗེས་སུ་རྩ་བ་ནས་ལོ་མང་པོ་ཅིག་འབྲེལ་བ་མ་བྱུང་དུས་ཙམ་པ་འདི་འདྲས་ཀྱི་རྐྱེན་གྱིས་མེད་འགྲོ་བསམ་གྱི་འདུག། ཡང་ཁ་ཤས་ཅིག་ཚུར་གནས་མཇལ་ལ་ཡོང་མཁན་ཡིན་ནའི་ད་གང་ལྟར་ཅིག་འདི་འདྲས་བོད་ནས་གང་འཚམ་ཅིག་ཡོང་གི་རེད་ད་གང་ལྟར་ཅིག་ས་བྱི་ཞི་རྒོལ་ཆེན་མོ་མ་བྱུང་བའི་གོང་ལ་དེ་འདྲས་ཀྱི་ཐོག་ནས་ཡང་ཚུར་ཕ་མ་ཀྱི་ཚུར་ཡག་པོ་འབྲེལ་བ་ཉག